ཨི་ཟི་ཨལ་གྱི་མཐུན་གྲོགས་ལྟེ་བ་ཨ་མི་རི་ཀ་ཐེ་བའི་རྒྱལ་སྤྱིའི་ཡུལ་ཁག་མང་པོས་ཨི་ཟི་ཨལ་གྱིས་པཱ་ལི་སི་ཐན་གྱི་མི་མང་ཚོའི་ཆེད་དུ་རྒྱལ་ཁབ་ལོགས་ཀ་ཞིག་བཟོ་དགོས་པའི་འབོད་སྐུལ་དེར་ཨི་ཟི་ཨལ་གྱིས་ཁས་ཉིན་གཟའ་ཉི་མའི་ཉིན་མོས་མཐུན་བྱས་མེད་པ་དང་ཨི་ཟི་ཨལ་གྱིས་དེ་འདྲའི་འབོད་སྐུལ་ལ་གྲོས་མོལ་བྱེད་པའི་ལམ་ནས་ཐག་གཅོད་བྱེད་ཐུབ་པ་ཞིག་རེད་ཅེས་བཤད་འདུག། སྲིད་བློན་ནེ་ཐན་ཡ་ཧུ་ཡིས་ཁེ་ཉིན་ཡུལ་དེའི་བློན་ཆེན་ལྷན་ཁང་གི་ལྷན་འཛོམས་ཤིག་བསྡུ་སྐོང་གནང་ཡོད་པ་དེའི་སར་གསལ་བསྒྲགས་ཀྱི་ཐག་གཅོད་ཟེར་བའི་གྲོས་གཞི་ཞིག་བཏོན་གནང་ཡོད་པ་དེར་བློན་ཆེན་ལྷན་ཁང་དེས་མགྲིན་དབྱངས་གཅིག་གྱུར་གྱི་ཐོག་ནས་རྒྱབ་སྐྱོར་གནང་བའི་ལམ་ནས་གཏན་འབེབས་གནང་ཡོད་འདུག་ཡུལ་དེའི་བློན་ཆེན་ལྷན་ཁང་གིས་གསར་འགོད་གསལ་བསྒྲགས་ཤིག་བཏོན་ཡོད་པ་དེའི་ནང་ལ་ཇིའུ་མི་རིགས་ཀྱི་རྒྱལ་ཁབ་ཨི་ཟ་རེལ་གྱིས་པེ་ལི་སིན་གྱི་རྒྱལ་ཁབ་ལོགས་ཀ་ཞིག་བཟོས་ཏེ་མི་རིགས་དེའི་དཀའ་རྙོག་ལ་མཐའ་མའི་འགྲིག་འཇགས་བྱེད་དགོས་པའི་འབོད་སྐུལ་ལ་མོས་མཐུན་བྱེད་ཀྱི་མེད་ཅེས་བཤད་འདུག་ཨི་ཟི་ཨེལ་གྱི་ནུབ་ཕྱོགས་སུ་ཡོད་པའི་གྷ་ཟཱ་ས་རྒྱུད་དང། ཇོར་ཏན་ཆུ་བོའི་ནུབ་ཕྱོགས་སུ་ཡོད་པའི་ནུབ་ཆུ་ཁ་ཟེར་བའི་ས་གནས་གཉིས་པེ་ལི་སིན་གྱི་མངའ་སྡེ་གཉིས་ལ་ངོས་འཛིན་བྱས་ཏེ་པེ་ལི་སིན་གྱི་དཀའ་རྙོག་ལ་འགྲིག་འཇགས་ཡོང་ཐབས་བྱེད་པའི་ལས་འགུལ་དེ་དེ་སྔོན་ཕྱི་ལོ་ཉིས་སྟོང་བཅུ་བཞི་ནས་བཟུང་སྟེ་མུ་མཐུད་འཕྲོ་སྐྱོང་བྱེད་མ་ཐུབ་པར་དེ་མུར་ལས་ཡོད་རེད།

རྨི་ལམ་འདྲ་པོ་ཞིག་རེད་ཅེས་གསུངས་འདུག། Israel དང Hamas དྲག་སྤྱོད་ཤོག་ཁག་གིས་གྷ་ཟ་ས་རྒྱུད་སུ་འཕྲལ་མ་ཉིད་དུ་མེ་འཕེན་མཚམས་འཇོག་བྱེད་དགོས་རྒྱུར་ཨལ་ཇེ་རི་ཡས་བདེ་འཇགས་ལྷན་ཁང་གི་ནང་ལ་གྲོས་འཆར་ཞིག་འདོན་འཆར་ཡོད་པ་དེར་ཨ་མི་རི་ཀས་ཆོད་གན་ཕྱིར་སློག་བཏང་ཆོག་པའི་དམིགས་བསལ་དབང་ཆ Veto བེད་སྤྱོད་བྱས་ཏེ་རྩིས་མེད་བཏང་དུ་འཇུག་རྒྱུ་ཡིན་ལུགས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་སུ་བཅའ་བཞུགས་གནང་མཁན་ཨ་མི་རི་ཀའི་གཞུང་ཚབ་ཆེན་མོ་ལྕམ Linda Thomas-Greenfield ཀྱིས་གསུངས་བཞག། དེའི་བར་ན་མིག་མཐོང་དཔང་པོ་ཚོས་བཤད་ཡ་བྱས་པ་ཡིན་ན། ཨི་ཟ་རེལ་དང་ཧ་མ་སི་དྲག་སྤྱོད་པའི་དབར་གྱི་འཐབ་འཛིང་དེ་མུ་མཐུད་བྱེད་ཀྱི་ཡོད་པ་ལྟར། ཨི་ཟ་རེལ་གྱིས་གཟའ་སྤེན་པ་དང་སྤེན་པའི་མཚན་མོ། ལྷོ་ཕྱོགས་གྷ་ཟའི་གྲོང་ཁྱེར་ར་ཧྥའི་ཐོག་ལ་གནམ་ཐོག་ནས་གཏོར་རྒོལ་བཏང་ཡོད་པའི་རྐྱེན་གྱིས་ཉུང་མཐར་མི་བཅོ་བརྒྱད་ལ་སྲོག་སྐྱོན་བྱུང་བཞག་རྒྱལ་ཚོགས་ཀྱི་འཕྲོད་བསྟེན་ལྷན་ཁང་གིས་བཤད་ཡ་བྱས་པ་ཡིན་ན། ཨིས་ར་ཨེལ་གྱི་དམག་མི་ཚོས་བདུན་ཕྲག་སྔས་མ་ཁན་ཡུ་ནུ་ས་གནས་ཀྱི་སྨན་ཁང་ནཱ་སར་གྱི་ཐོག་ལ་གཏོར་རྒོལ་བཏང་པའི་རྗེས་ད་ཆ་སྨན་ཁང་དེས་ལས་འགུལ་བྱེད་མ་ཐུབ་པ་ཞིག་བཟོས་ཡོད་པ་དང། རྒྱལ་ཚོགས་ཀྱི་འཕྲོད་བསྟེན་ལྷན་ཁང་གི་སྤྱི་ཁྱབ་སྐུ་ཞབས་ཨ་དོ་ནན་གེ་བྷེ་རེ་སཱ་སིས་གསུངས་ཡ་བྱས་པ་ཡིན་ན་ཨིས་ར་ཨེལ་གྱི་དམག་མིས་ད་ཆ་རྒྱལ་ཚོགས་ཀྱི་སྨན་པ་ཚོ་ནཱ་སར་སྨན་ཁང་གི་ནང་ལ་འཛུལ་ཞུགས་བྱེད་དུ་འཇུག་གི་མེད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན།